དེ་ཡིན་ན་ཁོ་རྦད་དེ་དེ་འདྲའི་རང་དང། ཕྱོགས་གཅིག་བསམ་བཏང་དེ་འདྲའི་འདྲ་པར་རེ་རེ་ཡིན་པའི་བཟོ་ཅིག་ཡོད་རེད། ཡིན་ན་ཡང། ཐུབ་ཀྱི་མ་རེད་ཟེར་ཡས་ཁོ་ཨ་ལི་ཨ་ཐུབ་མ་ཐུབ་ཅིག་གཞི་ནས་བལྟས། དེ་ནི། དེའི་མཚམས་དེ་ནི། ད། གར་དཀའ་ལས་སྟད་ཅིག་བརྒྱབ། དེ་ནི་བརྒྱབ་ནས་ད་འདུག་མི་ཐུབ་པ་ཅིག་རེད་གསུངས་ཨོ་ད་ད་ང་ཚོས་ཐུབ་ཡས་རེད་མི་འདུག་ད་གང་བྱེད། མི་ཚེ་རིང་ལ་གང་བྱེད་ཁ་འདོན་རེད་ད་ཚ་བ་ཅིག་ཚིག་རེ་བཏོན། ད་དེ་འདྲ་སྐྱེ་རྒྱུ་རེད་ཞེས་མ་ད་ཐུབ་མི་འདུག་ཟེར་ཅིག། ཁོ་ཙང་ནས་ཡོང་མ་རུང་ཨ་ཐུབ་མ་ཐུབ་ཙང་ནས་མ་བལྟས་པར་ཨ་ཐུབ་མ་ཐ། ཙང་ནི་མ་བལྟས་གོང་ནས་ཐུབ་ཀྱི་མ་རེད་ཟེར་བས་རང་དེ་འདྲ་རེད་ཟེར་རྒྱུ་མེད་ཨ་འདྲ། ཨ་ཐུབ་མི་ཐུབ་ཅིག་བལྟས་རོགས། བལྟས་ནས་ཨེ་ཀི་ཁ་ཐུག་ལ་དང། ག་ལ་གང་འཚམ་ཞིག་ཉི་མ་གཅིག་གཉིས་ཕན་གྱི་མ་རེད་ག་ལ་གང་འཚམ་ཞིག་ལ་བལྟས་ཤིག་ཕ་གས་དཀའ་ལས་རྒྱབ་ནས་རྒྱུན་དུ་སེམས་ཁུར་བྱས་ཡོད་པ་བྱས་དཀའ་ལས་རྒྱབ་ནས་དེ་ཐུབ་ཀྱི་མི་འདུག་ན་ད་ཐུབ་ས་མ་རེད་ཟེར་ཞིག་གོ་ལབ་བཞག་ན་གོ་གཅིག་རེད་བ། ཨོ་ཤེས་མ་འགྲོ་ས་ཡང་དེ་ཡིན་གོ་ཡང་ང་ཚོ་གཅིག་ཡིན་གོ་དེ་བྱེད་དུས་ད་སུ་སུ་སུའི་ག་རེ་ཟེར་རེད་སོ་སོས་རྨི་ས་སོ་སོས་སོ་སོ་ལ་རྨི་ས་དང་སོར་བཞག་འདི་བྱེད་དུས་དོན་དག་ལ་ག་རེ་བྱེད་རེད་ཟེར་ན་བས་ཞེ་པོ་དེ་འདྲ་མ་བྱུང་ན་ཡང་གང་ཐུབ་ཐུབ་ཅིག་བྱས་ན་ད་གང་བྱེད། ཅིག་ཟེར་གོ་ཆོས་ཁས་ལེན་ན་རེ་མ་ལེན་ན་རེ་གང་བྱེད། ངས་སོ་སོའི་ཡུལ་དེ་ཧུ་དག་པ་དག་ཇི་ལྟར་སྡིག་པ་མི་དགེ་བའི་རིགས་དེ་གང་ཐུབ་ཐུབ་བྱས་པའི་ཉུང་ཉུང་ཞིག་མ་བཟོས་ན་ནི། ཆོས་ཁས་ལེན་ན་རེ་མི་ལེན་ན་རེ་གང་བྱེད་ཁས་མི་ལེན་ནའི། སྡིག་པ་བྱས་ཤུལ་ལ་དམྱལ་བ་ལ་སྐྱེ་རྒྱུ་རེད་ཁྱོད་རང་ཆོས་ཁས་མི་ལེན་པ་ཡིན་ཚེ་དམྱལ་བ་ལ་འགྲོ་མི་དགོས་ཟེར་ནི་རྩ་ནས་ཡོད་མ་རེད་དེ་ཡིན་དུས་ད་གང་ཐུབ་ཐུབ་བྱས་ད་མ་བྱས་རང་བྱས་རེད་བ། དབྱར་རྩྭ་ཞེ་པོ་དེ་འདྲའི་ངར་ཚུལ་ཡོད་ད་བོད་ངའི་དངོས་གནས། ཁ་ཞེ་དོན་ཤེས་རེད་ད།

འདུག་ཟེར། ད་དོན་དག་དེ་དང་དེ་ཚོར་རང་ལྟ་ཁྱེད་ཡང་མ་རེད་གཙོ་བོ་ནི་སོ་སོའི། གཟབ་བྱས་གཟབ་བྱས་དེ་ཟེར་བ་རེད་དེ་ཡིན་ན་ཡང་སོ་སོའི་བསམ་བློ་དང་ཁ་ཐུག་དེ་ལ་གང་ཕན་ཕན་ཅིག་ཡོད་རོགས་ཨ། དེ་འདྲ་ཅིག་རེད་ཤག། དེ་ནི་མ་གཞི་ད་སྐྱབས་འགྲོའི་ཁ་ཐུག་ལ། འཛུལ་དང་འཛུལ་ཡོད་འགྲོ་བསམ་ནས་རེད་གང་ལྟར་དཔེར་ན་ང་རང་ཚོ། ཨ་ལེ། དེ་དེ་བྱེད་དགོས་རོགས་ཨ། ག་རེ་ཟེར་ར་བས། སྐྱབས་འགྲོའི་ཚིག་གཅིག་འདོན་ཡོང་དགོས་རོགས་ཨ་དཔེར་ན་རྐང་གཉིས་རྣམས་ཀྱི་མཆོག་ཟེར་བྱས་རོགས་ཨོ་ད་དེ་འདོན་དུས་ཙ། འདི་འདིར་ཅིག་གོ་ག་ལེ་ག་ལེ་བསམ་བློ་བཏང་ཡོང་འདོན་ཚར། པའི་གྲངས་ཀར་གཞི་ད་བས་གྲངས་ཀ་རང་མ་ཡིན་པ་བྱས་བསམ་བློར་ག་ཚོད་འཁོར་འདུག་འདུག་ཅེས་གཙོ་བྱས་བྱས་གནང་བ་དེ། དཔེར་ན་རྐང་གཉིས་རྣམས་ཀྱི་མཆོག་སངས་རྒྱས་བཅོམ་ལྡན་འདས་སྟོན་པ་ཐུགས་རྗེ་ཆེན་པོ་དང་ལྡན་པ་དེ་ལ་སྐྱབས་སུ་མཆི་འོ་ཟེར་ཡོད་པ་སྐྱབས་སུ་མཆི་འོ་ཟེར་ཁ་ཐུག་དེ་ལ་ད་གཞན་བསམ་བློའི་ནང་ལ་བས་ང་རང་དཀའ་ཚེགས་འཐབ་པའི་སྐྱབས་བཅོལ་ས་ཁྱེད་རང་མ་གཏོགས་མེད་ཁྱེད་རང་རང་གིས་མཁྱེན་གྱི་ཡོད་བསམ་པའི་བསམ་བློ་ཞིག་དེ་དང་ཚིག་གི་ལན་དེ་སྐྱབས་སུ་མཆི་འོ་ཟེར་ཡོད་དེ་སྐྱབས་སུ་མཆི་འོ་ཟེར་ང་ཚོ་དཔེར་ན། མང་པོ་ཡོད་རོགས་སྐྱབས་སུ་མཆི་སྐྱབས་སུ་མཆི་ཟེར་ཡ་ར་འདི་བཤད་ནས་ཚིག་ཡོད་རོགས་དཀོན་མཆོག་གསུམ་ལ་བདག་སྐྱབས་མཆི་ཟེར་འདོན་ཡོད་རོགས་འོ་དེའི་ཁ་ཐུག་དེ་ལ་ཡང་བས་བསམ་བློ་རོགས། བས་ན་ད་ང་ལ་བྱིན་ན་འོ་དེ་ན་རེ་ཁྱེད་རང་རང་གིས་མཁྱེན་གྱི་ཡོད་བསམ་པ་ད་བས་ང་རང་ཚོ་བློའི་བ་ཚ་ནང་དུ་ཁྱོད་རང་མ་གཏོགས་མེད་ད་གང་བྱེད་ང་ལ་ཡང་སྐྱིད་སྡུག་ཡག་ཉེས་གང་བྱུང་ན་ཁྱོད་རང་མ་གཏོགས་བློ་གཏད་ས་མེད་བསམ་པའི་བསམ་བློ་ད། དེ་ནི་མ་གས། ག་རེ་འོ་ད་འཁོར་བ་དང་ངན་སོང་གི་སྡུག་བསྔལ་ལས་འོ་འགྲོ་ཡི་སྟོན་པ་མཛད་དུ་གསོལ་ལོ་ཟེར་དུས་ཙ་ད་ནི།